ཏོག་དབྱིབས་གཉན་རིམས་ཀྱི་དཔལ་འབྱོར་གནོད་འཚེ་ཚབས་ཆེན་གྱིས་རྐྱེན་པས་ཨོ་སི་ཀྲི་ལི་ཡའི་མི་ས་ཡ་གསུམ་ལྷག་ཙམ་ཞིག་རང་ཉིད་ཀྱི་འགན་བཅོལ་མ་དངུལ་ལ་བརྟེན་དགོས་པར་གྱུར་ཡོད་འདུག་མཁས་པའི་ལམ་སྟོན་ལ་གཞིགས་ན་རང་ཉིད་ཀྱི་འགན་བཅོལ་མ་དངུལ་མ་བཏོན་གོང་ལ་དེ་ཐབས་ལམ་ཡག་ཤོས་ཡིན་མིན་བསྐྱར་ཞིབ་གནང་དགོས་ཞེས་ལམ་སྟོན་གནང་ཡོད་འདུག།

ཆ་རྐྱེན་ཚང་བའི་མི་སེར་དང་གཏན་འཇགས་སྡོད་མི་རྣམས་ལ་འགན་བཅོལ་མ་དངུལ་ལས་དངུལ་བཏོན་ཆོག་པ་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་དོན།
ད་ལྟ་ནས་བཟུང་སྤྱི་ཟླ་བཅུ་གཉིས་ཀྱི་ཚེས་སུམ་ཅུ་སོ་གཅིག་བར་ཁྱེད་ཀྱིས་འགན་བཅོལ་མ་དངུལ་ལས་སྒོར་ཁྲི་གཅིག་བཏོན་ཆོག་པ་ཡིན། འོན་ཀྱང་དེར་ཆ་རྐྱེན་འགའ་ཤས་ཤིག་ཚང་དགོས་པ་ཡིན། དང་ཐོག་ཁྱེད་རང་ཨོ་སི་ཀྲི་ལི་ཡའི་མི་སེར་དང་ཡང་ན་གཏན་འཇགས་སྡོད་མི་གང་རུང་ཞིག་ཡིན་དགོས། དེ་ནས་ཁྱེད་རང་ལས་མེད་ཡིན་པ་དང་གཞུང་གིས་ལས་འཚོལ་བར་གནང་བའི་ཕོགས JobSeeker ཐོབ་ཀྱི་ཡོད་པ་དང་ཡང་ན་ཁྱེད་ཀྱི་ཡོང་འབབ་དང་ཚོང་ལས་ཀྱི་ཡོང་འབབ་བརྒྱ་ཆ་ཉི་ཤུ་ཙམ་ཉུང་དུ་སོང་ཡོད་པ་དགོས། གལ་ཏེ་ཆ་རྐྱེན་དེ་དག་ཆ་ཚང་ཚང་བ་ཡིན་ན་ཁྱེད་ཀྱིས myGov བརྒྱུད་ཨོ་སྟྲེ་ལི་ཡའི་ཁྲལ་རྩིས་ལས་ཁུངས་ལ་འགན་བཅོལ་མ་དངུལ་ལས་སྒོར་ཁྲི་གཅིག་བཏོན་ཆོག་པར་སྙན་ཞུ་རྒྱག་ཆོག་པ་ཡིན། འཕྲལ་སེལ་གྱི་གཞིས་སྤོ་བ་རྣམས་ལ་མཚོན་ན་འདི་ལོའི་སྤྱི་ཟླ་བདུན་པའི་སྔོན་ལ་འགན་བཅོལ་མ་དངུལ་ལས་དངུལ་ཐེངས་རེ་བཏོན་ཆོག་པ་བཟོས་ཡོད། འོན་ཀྱང་མི་སེར་དང་གཏན་འཇགས་སྡོད་མི་རྣམས་ལ་ཁྲལ་ལོ་སྔོན་མ་དང་ཡང་ད་ལྟ་འགྲོ་བཞིན་པའི་ཁྲལ་ལོ་ནང་སྒོར་ཁྲི་གཅིག་རེ་བཏོན་ཆོག་པ་བཟོས་ཡོད་འདུག་འོན་ཀྱང་ཁྲིམས་རྩོད་པ་རྒན་པ Jan Lewis ལགས་ཀྱིས། འཕྲལ་སེལ་གཞིས་སྤོ་བ་རྣམས་ལ་ཏོག་དབྱིབས་ནད་ཡམས་མ་ཡིན་པའི་རྒྱུ་མཚན་གཞན་ཁག་འགའ་ཤས་འོག་འགན་བཅོལ་མ་དངུལ་བཏོན་ཆོག་པའི་ཆ་རྐྱེན་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན།
Non-permanent resident in Australia། འཕྲལ་སེལ་གཞིས་སྤོ་བ་རྣམས་ཨོ་སི་ཀྲི་ལི་ཡ་ལས་རང་ཉིད་ཀྱི་ལུང་པར་གཏན་འཇགས་ཕྱིར་ལོག་བྱས་ན་འགན་བཅོལ་ལས་དངུལ་བཏོན་ཆོག་པ་ཡིན། འོན་ཀྱང་དེའི་ནང་ནིའུ་ཛི་ལན་གྱི་མི་སེར་རྣམས་ཚུད་ཀྱི་མེད། ཨོ་སི་ཀྲི་ལི་ཡའི་དཔྱ་ཁྲལ་ལས་ཁུངས་ལ་གཞིགས་ན། ནམ་རྒྱུན་འགན་བཅོལ་མ་དངུལ་ལས་སྒོར་ཁྲི་གཅིག་ལས་མང་བ་བཏོན་ཆོག་གི་མེད་པ་དང་དེ་བཏོན་པ་ཡིན་ན་བརྒྱ་ཆ་བཅུ་བདུན་ནས་ཉི་ཤུ་རྩ་གཉིས་བར

ཁྱིམ་བཙོང་དགོས་པར་ཆགས་པ། རང་ཉིད་ཀྱིས་ལྟ་སྐྱོང་བྱེད་སའི་ནང་མི་འདས་གྲོངས་སུ་གྱུར་ནས་མྱ་ངན་ཆེད་དངུལ་དགོས་པ་སོགས་སྐབས་སུ་འགན་བཅོལ་མ་དངུལ་ལས་དངུལ་བཏོན་ཆོག་པ་ཡིན། Lewis ལགས་ཀྱིས་ཁྱེད་ཀྱིས་འགན་བཅོལ་མ་དངུལ་ལས་དངུལ་སྔོན་ཐོན་དུ་མ་བཏོན་གོང་ལ། ཁེ་དང་གྱོང་གང་ཡོད་པ་ཆ་ཚང་ཤེས་པའི་སྒོ་ནས་ཐག་གཅོད་གནང་དགོས་ཞེས་གསུངས་ཡོད། Association of Superannuation Funds of Australia། ཞེས་པ་སྟེ་ཨོ་སྟྲེ་ལི་ཡའི་འགན་བཅོལ་མ་དངུལ་ཚོང་ལས་མཐུན་ཚོགས་ལ་གཞིགས་ན། ཨོ་སྟྲེ་ལི་ཡའི་ནང་ལོ་དྲུག་ཅུ་རེ་ལྔའི་རྗེས་སུ་འཚོ་བ་སྐྱེལ་ཆེད་ཉུང་མཐར་རང་ཉིད་སྒེར་གཅིག་ལ་ལོ་རེར་འགྲོ་གྲོན་ཨོ་སྒོར་ཁྲི་གཉིས་དང་བདུན་སྟོང་དགུ་བརྒྱ་ཙམ་དང་བཟའ་ཚང་ཡིན་ན་ཨོ་སྒོར་ཁྲི་བཞི་ལྷག་ཙམ་དགོས་མཁོ་ཡོད་པ་ཡིན་འདུག་འོན་ཀྱང་ཨོ་སི་ཀྲི་ལི་ཡའི་རྣམ་གྲངས་བསྡུ་རྩིས་ལས་ཁུངས་ལ་གཞིགས་ན་ཕྱི་ལོ་ཉིས་སྟོང་བཅུ་བདུན་ནས་བཅོ་བརྒྱད་བར་རྣམ་གྲངས་བསྡུ་རུབ་བྱས་པར་ལྟར་ན་ཨོ་སི་ཀྲི་ལི་ཡའི་ནང་བུད་མེད་ཀྱི་རྒན་བཅོལ་མ་དངུལ་གྱི་དཀྱིལ་ཚད་དེ་སྒོར་སྟོང་ཕྲག་བཞི་བཅུ་ཞེ་ལྔ་ཡིན་པ་དང་སྐྱེས་པ་ཚོའི་མ་དངུལ་དཀྱིལ་ཚད་དེ་སྒོར་སྟོང་ཕྲག་དྲུག་ཅུ་རེ་ལྔ་ཡིན་འདུག། གྲོང་ཁྱེར Perth ནས་ཡིན་པའི་དཔལ་འབྱོར་ལམ་སྟོན་པ Dan Hewitt ལགས་ཀྱིས། མི་མང་དག་ཅིག་ལ་རང་ཉིད་རྒན་གསོ་ཞུས་རྗེས་འཚོ་ཐབས། རྒན་བཅོལ་མ་དངུལ་ལས་ལྷག་པའི་དངུལ་མེད་པ་ཡིན། དེར་བརྟེན། ད་ལྟ་རྒན་བཅོལ་མ་དངུལ་ལས་དངུལ་བཏོན་པ་ཡིན་ན་མ་འོངས་པར་ཁྱེད་ལ་དངུལ་ཉུང་བ་ལྷག་ངེས་རེད་ཅེས་ཁོང་གིས་གསུངས་དོན།
Because if you take out ten thousand dollars at age. གལ་སྲིད་ཁྱེད་རང་ལོ་དྲུག་ཅུ་སྐབས་རྒན་བཅོལ་ལས་སྒོར་ཁྲི་གཅིག་བཏོན་པ་ཡིན་ན། ཁྱེད་རང་ལོ་དྲུག་ཅུ་རེ་ལྔ་སླེབས་ནས་རྒན་གསོ་ཞུ་རན་སྐབས་དངུལ་དེ་དགོས་མཁོ་དེ་བས་ཆེ་བ་ཡོད་སྲིད་པ་རེད། དེ་མ་ཟད་ལོ་བཅོ་ལྔའི་ནང་ཚུད་ལ་ཁྲི་གཅིག་དེ་མ་འཛུགས་བྱས་ནས་ཁྱེད་ལ་དངུལ་དེ་བས་མང་བ་ཐོབ་སྲིད་པ་རེད། དེར་བརྟེན་ཁྱེད་ཀྱིས་ད་ལྟ་རྒན་བཅོལ་ལས་དངུལ་བཏོན་ན་དགེ་སྐྱོན་གང་ཡོད་པ་ཡོངས་མགོ་ཚོད་པ་གནང་དགོས། དེ་བཞིན Bot ལགས་ཀྱིས་རང་ཉིད་ཀྱི་རྒན་བཅོལ་ལས་དངུལ་ཕོན་ཆེ་བ་ཞིག་བཏོན་པ་ཡིན་ན་ཁྱེད་ལ Insurance ཞེས་པ་དེ་ཉེན་སྲུང་གི་ཐོབ་ཐང་མེད་པར་འགྱུར་ཉེན་ཡོད་ཅེས་ཁོང་གིས་གསུངས་དོན། So if by taking out the ten thousand dollars? ཁྱེད་ཀྱི་རྒན་བཅོལ་ལས་སྒོར་ཁྲི་གཅིག་བཏོན་ནས་ལྷག་མ་སྒོར་དྲུག་སྟོང་ལས་ཉུང་བ་ཆགས་ན་ཁྱེད་ཀྱི་ཉེན་སྲུང་ཐོབ་ཐང་ཤོར་ངེས་རེད་དེར་བརྟེན་ཁྱེད་ཀྱིས་གནས་ཚུལ་དེ་ཆ་ཚང་ཡག་པོ་མགོ་ཚོད་པའི་ཐོག་ནས་ཐག་གཅོད་གནང་དགོས། ཡང Hewitt ལགས་ཀྱིས་ཏོག་དབྱིབས་ནད་ཡམས་སྐབས་སུ་གཞིས་སྤོ་བ་ལོ་རྒན་པའི་ཁྲོད་དུ་རྒན་བཅོལ་དངུལ་བཏོན་མཁན་ཉུང་ཤས་ཡིན་པར་དོ་སྣང་བྱུང་སོང་ཞེས་ཁོང་གིས་གསུངས་དོན།
For migrants that have only been in Australia a relatively short period of time གཞིས་སྤོ་བ་མང་པོ་ཞིག་ཨོ་སྟྲེ་ལི་ཡར་གཞིས་སྤོས་ནས་ལོ་མང་པོ་འགྲོ་མེད་དུས་ཁོ་ཚོའི་རྒན་བཅོལ་མ་དངུལ་ཨོ་སྟྲེ་ལི་ཡའི་མི་གཞན་ལས་ཉུང་བ་ཡོད། དེར་བརྟེན་ཁོ་ཚོས་དེ་ད་ལྟ་བཏོན་ཐབས་བྱེད་ཀྱི་མེད། མ་ཟད་སྤྱི་བཏང་ནས་གཞིས་སྤོ་བ་རྣམས་དངུལ་གྲོན་ཆུང་བྱེད་སྟངས་དང་སྟངས་འཛིན་བྱེད་སྟངས་ཡག་པོ་ཡོད་པར་དོ་སྣང་བྱུང། ཉེ་ཆར་ཨོ་སྟྲེ་ལི་ཡའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་བཏོན་པའི་ཉམས་ཞིབ་ལ་ལྟར་ན། བུད་མེད་རྣམས་རྒན་གསོ་ཞུ་སྐབས་རྒན་བཅོལ་མ་དངུལ་ཆ་སྙོམས་སྒོར་འབུམ་གཅིག་དང་ཁྲི་བདུན་མ་ཟིན་ཙམ་ཡོད་པ་དང། སྐྱེས་པ་ཕོ་རྣམས་ལ་ཆ་སྙོམས་སྒོར་འབུམ་གཉིས་དང་ཁྲི་བདུན་ཅུ་ཙམ་ཡོད་པ་ཐོན་ཡོད་འདུག་དེ་བཞིན་ཡང་བུད་མེད་སུམ་ཆ་གཅིག་ལ་རྒན་གསོ་ཞུ་བའི་དུས་སྐབས་སུ་རྒན་བཅོལ་དངུལ་ཅི་ཡང་མེད་པ་ཐོན་ཡོད་འདུག Griffith ཚོང་འབྲེལ་སློབ་གྲྭའི་སློབ་དཔོན Whitley Bradford ལགས་ཀྱིས་བུད་མེད་རྣམས་ཕྲུ་གུ་གསོ་སྐྱོང་དང་ནང་མིར་ལྟ་སྐྱོང་སོགས་ཀྱི་འགན་ཡོད་པར་བརྟེན་ལོ་འགའ་ཤས་རིང་གླ་ཡོད་ལས་ཀར་ཞུགས་མི་ཐུབ་པར་བརྟེན་རྒན་བཅོལ་མ་དངུལ་ཉུང་བ་ཡོད་ཅེས་གསུངས་ཡོད།

འགན་བཅོལ་དངུལ་བཏོན་པར་རོགས་པ་བྱེད་དགོས་ཞེས་ཁྱེད་ཀྱི་ངོ་བོ་དང་འབྲེལ་བའི་གནས་ཚུལ་ཁག་ཤེས་ཐབས་བྱེད་ཀྱི་ཡོད། དེ་ཡང Scam Watch ཞེས་པས་བཏོན་པའི་སྙན་ཐོ་ལ་གཞིགས་ན་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་དབྱིན་སྐད་མི་ཤེས་མཁན་ལ་དམིགས་ནས་བསླུ་བྲིད་པའི་མགོ་སྐོར་ཐབས་བྱེད་པ་ལྡབ་ཀྱིས་མང་དུ་ཕྱིན་ཡོད་པ་ཐོན་ཡོད་འདུག་ཡང O'Holleran ལགས་ཀྱིས་གསུངས་དོན། ལོ་སྔོན་མར་དབྱིན་སྐད་མི་ཤེས་མཁན་ལ་བསླུ་ཐབས་བྱས་པའི་གནས་ཚུལ་སྙན་སེང་ཞུ་བ་བདུན་སྟོང་ཙམ་བྱུང་ཡོད་པ་དེ་དངུལ་ཡི་ཐོག་ནས་ཕབ་ན། སྒོར་ས་ཡ་བཅུ་བཞི་ཙམ་བསླུ་ཁྲིད་བྱས་ཡོད། ལྷག་པར་དུ Thai ཚོགས་སྡེ་ཁག་ནང་ཁོང་ཚོའི་མི་རིགས་ཀྱི་སྐད་རྒྱག་ནས་བསླུ་ཁྲིད་བྱས་པའི་གནས་ཚུལ་ཐོན་ཡོད་འདུག། ཡང Justin Bott ལགས་ཀྱིས་གལ་ཏེ་ཁྱེད་རང་འགན་བཅོལ་ལས་དངུལ་བཏོན་འཆར་མེད་པ་ཡིན་ན་རང་ཉིད་ཀྱི་འགན་བཅོལ་ནང་དངུལ་ཇི་ཙམ་ཡོད་པར་དོ་སྣང་གནང་དགོས་ཞེས་ཁོང་གིས་གསུངས་དོན།
ཨོ་སི་ཀྲི་ལི་ཡའི་ནང་མི་མང་ཆེ་བ་ཞིག་འགན་བཅོལ་དངུལ་རྩིས་ལ་དོ་སྣང་བྱེད་སྲོལ་མེད། ང་ཚོས་དེའི་ནང་དངུལ་ག་ཚོད་ཡོད་པ་དང་དངུལ་མ་འཛུགས་བྱས་ནས་ཁེ་བཟང་ག་ཚོད་བྱུང་ཡོད་པ་སོགས་ལ་དོ་སྣང་བྱེད་ཀྱི་མེད། དེ་འདྲ་སོང་ཙང་ཁྱེད་ཀྱི་འགན་བཅོལ་མ་དངུལ་ལས་ཉེན་སྲུང་ཆེད་གླ་ཆ་ག་ཚོད་འཐེན་པ་སོགས་ཤེས་ཀྱི་མེད་པ་ཡིན། གནས་ཚུལ་དེ་ནི་འགན་བཅོལ་མ་དངུལ་བཏོན་ཕྱོགས་སྐོར་སྤྱིར་བཏང་གི་ལམ་སྟོན་ཞིག་ཡིན་པར་བརྟེན་གལ་ཏེ་ཁྱེད་ཀྱི་གནས་སྟངས་རང་ལ་དམིགས་པའི་ལམ་སྟོན་དགོས་ཚེ། རྒྱལ་ཡོངས་བུ་ལོན་འབྲེལ་ལམ་གྱི་དཔལ་འབྱོར་ལམ་སྟོན་སྡེ་ཚན་ལ་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར། ཀླད་ཀོར་ཀླད་ཀོར་བདུན། ཀླད་ཀོར་ཀླད་ཀོར་བདུན་ཐོག་འབྲེལ་བ་གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།
ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan ཐོག་གསན་རྒྱུ་ཡོད།